ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས།
New South Wales མངའ་སྡེ་ཡི་ནང་ཁྱིམ་སྡོད་བཀའ་རྒྱ་བཀོད། ཛ་དྲག་ཟས་རིགས་ངལ་སེལ་རོགས་རམ་བྱེད་མཁན་སྟོང་ཕྲག་མང་པོས། ཉིན་རྟག་དཀའ་ངལ་ཡོད་པའི་མི་རྣམས་ལ་ཟས་རིགས་དབོར་འདྲེན་སོགས་རོགས་པ་བྱེད་ཀྱི་ཡོད་འདུག་ཉེ་བའི་ཆར་ཏོག་དབྱིབས་ནད་ཡམས་འགོས་ཁྱབ་སྐབས་དགེ་རྩ་ཚོགས་པ་ཞིག་ལ་ཟས་རིགས་རོགས་རམ་ཞུ་མཁན། བརྒྱ་ཆ་ཉི་ཤུ་ལས་མང་བ་ཡར་འཕར་ཡོད་འདུག་ཟས་རིགས་བང་མཛོད Food Bank ཞེས་པའི་ཁེ་མེད་ཚོགས་པ་ཞིག་གིས་འགྲེལ་བརྗོད་གནང་བ་ལྟར་ན། ཉེ་བའི་ཆར་ཏོག་དབྱིབས་ནད་ཡམས་ཁྱབ་ནས་ཁྱིམ་སྡོད་བཀའ་རྒྱ་ཡི་སྐབས། ཁོང་ཚོས་ཟས་རིགས་སླེ་པོ་གྲངས་ཆིག་ཁྲི་ཙམ་ངལ་སེལ་རོགས་རམ་གནང་ཡོད་པ་དང། ད་ལྟའི་ཆར་ཟས་རིགས་རོགས་རམ་ཞུ་མཁན་དེ་སྔོན་ལས། བརྒྱ་ཆ་ཉིས་བརྒྱ་བཅུ་ཙམ་ཡར་འཕར་འདུག་ཅེས་འགྲེལ་བརྗོད་གནང་འདུག་དགེ་རྩ་ཚོགས་པ་དེས་དེ་སྔོན་ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་དྲུག་ནས། New South Wales མངའ་སྡེའི་ནང་ཏོག་དབྱིབས་ནད་ཡམས་སླར་ཡང་ཁྱབ་པ་ནས་བཟུང་སིཌ་ནིའི་གྲོང་ཁྱེར་ཁུལ་དང་སིཌ་ནིའི་དབུས་ཁུལ་རི་སྔོན་པོ་འོ་ལོང་ཀུང་ས་གནས་བཅས་ལ་ཟས་རིགས་དབོར་འདྲེན་བྱེད་ཀྱི་ཡོད་འདུག

This lockdown's having. ཁོང་གིས་མི་མང་པོ་ཞིག་གནས་སྟངས་དེའི་འོག་ཟས་རིགས་རོགས་རམ་རག་གི་ཡོད་པ་དང། དཀའ་ངལ་དེ་ནི་ཁོང་ཚོ་ཡི་མི་ཚེའི་ནང་ཐེངས་དང་པོ་ཆགས་ཀྱི་ཡོད་པ་རེད། ཡིན་ན་ཡང་དེ་ནི་ཁོང་ཚོ་ཡི་ནོར་འཁྲུལ་མ་ཡིན་པར། ཁྱིམ་སྡོད་བཀའ་རྒྱ་ཡི་རྐྱེན་པས་དཔལ་འབྱོར་ལ་ཤུགས་རྐྱེན་ཐེབས་ནས་གནས་སྟངས་དེ་འདྲ་ཞིག་ཆགས་པ་རེད་ཅེས་གསུངས་འདུག་སྐུ་ཞབས Robertson ལགས་ཀྱིས། ཁོང་ཚོས Australia ཡི་རྒྱལ་ས Canberra ཡི་ནང་གནས་སྡོད་བྱེད་མཁན་དཀའ་ངལ་ཅན་རྣམས་ལ་ཡང་ཟས་རིགས་དབོར་འདྲེན་རོགས་རམ་གནང་གི་ཡོད་པས་མ་ཚད། New South Wali nang sanen kuchu dezo 사시 도시 주 유명 나라야 시리 온데 주 로라노 그 요건데 지난도 whilst sydney's in lockdown the impacts are being felt right across the state uh, if people work in tourism uh, most of the tourists coming out uh, would normally come out of sydney and of course with everybody locked in it means that tourism is being affected and we're seeing that right across the state ཁོང་གིས་སིཌ་ནིའི་ནང་ཁྱིམ་སྡོད་བཀའ་རྒྱ་དམ་པའི་རྐྱེན་གྱིས་མངའ་སྡེའི་ཁྱོན་ཡོངས་ལ་ཤུགས་རྐྱེན་ཐེབས་ཡོད་པ་རེད། དུས་རྒྱུན་ཡུལ་སྐོར་སྤྲོ་འཆམ་མང་ཤོས་ནི་སིཌ་ནི་ནས་ཕྱི་ལོགས་ལ་ཡོང་གི་ཡོད་པ་རེད། བྱས་ཙང་ཚང་མ་ཁྱིམ་སྡོད་བཀའ་རྒྱ་དམ་པའི་རྐྱེན་གྱིས་ཡུལ་སྐོར་སྤྲོ་འཆམ་ལ་ཡང་ཤུགས་རྐྱེན་ཐེབས་ཡོད་པ་རེད་ཅེས་གསུངས་འདུག Claude Von Arx ལགས་ནི་རྒྱལ་ཡོངས་བུ་ལོན་རོགས་རམ་གྱི་ཚོགས་པ National Debit Hotline ཞེས་པ་དེ་ཡི་དཔལ་འབྱོར་སློབ་སྟོན་པ་ཞིག་རེད་ཁོང་ལ་ཡང་དེ་སྔ་འཕྲད་མྱོང་མེད་པའི་དཔལ་འབྱོར་དཀའ་ངལ་སེལ་ཐབས་སྐོར་ལམ་སྟོན་ཞུ་མཁན